ཨོ་སི་ཀྲི་ལི་ཡའི་གནམ་གཤིས་འགྱུར་ལྡོག་གི་རྒྱུ་རྐྱེན་ཧ་ཅང་མང་པོ་ཡོད་པ་ལས་གཙོ་བོ་ནི། ཨེལ་ཉི་ནོ་དང་ལ་ཉི་ན་ཞེས་པའི་འབྱུང་རྐྱེན་གཉིས་ལ་བརྟེན་ཡིན་པ་རེད། དེ་ཡང་ཨེལ་ཉི་ནོ་དང་ལ་ཉི་ན་ཞེས་པ་གཉིས་གོ་ལའི་རང་བྱུང་གནམ་གཤིས་བརྒྱུད་རིམ་གྱི་ཆ་ཤས་ཡིན། ལ་ཉི་ན་ཞེས་པའི་སྐབས་ཨོ་སི་ཀྲི་ལི་ཡའི་ནང་ཆར་ཆུ་ནམ་རྒྱུན་ཆ་སྙོམས་ཀྱི་ཚད་ལས་མང་བ་བབས་ནས་ལྷག་པར་དུ་ཤར་ཕྱོགས་དང་བྱང་ཕྱོགས་ཁུལ་དུ་ཆུ་ལོག་གི་ཉེན་ཁ་བྱུང་གི་ཡོད།

ཨན་སོ་ཞེས་པ་ནི་ཚན་རིག་པ་ཚོས་གནམ་གཤིས་འགྱུར་ལྡོག་གི་སྒྲོམ་གཞི་ཁག་རིམ་པ་གསུམ་ཡོད་པ་དེར་སྤྲད་པའི་མིང་ཚིག་ཞིག་ཡིན། རིམ་པ་གསུམ་པོ་ནང་ནས་གྲགས་ཆེ་བ་དེ་ཉིད་ཨེལ་ནི་ནོ་དང་ལ་ཉི་ན་ཞེས་པ་གཉིས་ཡིན། རིམ་པ་གསུམ་པ་དེར་ནིའུ་ཏྲོལ་ཞེས་པ་སྟེ་གནམ་གཤིས་ཆ་སྙོམས་པོ་ཡོད།

ལྷོ་ཤར་ཨེ་ཤེ་ཡའི་ཁུལ་གྱི་མཚོ་རྣམས་ཚ་དྲོད་ཆེ་རུ་འགྲོ་གི་ཡོད་པས། དེར་བརྟེན། གནམ་གཤིས་ལ་འགྱུར་བ་ཐེབས་ནས་ཨོ་སི་ཀྲི་ལི་ཡའི་ཤར་ཕྱོགས་སུ་ཆར་པ་མང་པོ་བབས་པ་དང། ཨོ་སི་ཀྲི་ལི་ཡའི་བྱང་ཕྱོགས་ཁུལ་དང་ལྷོ་ཤར་ཨེ་ཤེ་ཡའི་ཁུལ་ལ་ཆར་པ་མ་བབས་པ་ཡོང་གི་ཡོད། ཡང་ལ་ནི་ན་ནི། ཨེལ་ནི་ནོ་ཡི་ལྡོག་ཕྱོགས་ཡིན་ཚུལ་སློབ་དཔོན་ཕཱ་ཨོ་ལགས་ཀྱིས་འགྲེལ་བརྗོད་གནང་དོན།

རྟག་པ་བརྟན་པ་གང་ཡང་མེད། དེ་བཞིན་གནམ་གཤིས་རིམ་པ་རེར་ལོ་གཅིག་ཙམ་འགོར་གྱི་ཡོད་པ་དང་སྐབས་རེ་དེ་ལས་ཐུང་བ་དང་ཡང་ན་དུས་ཡུན་རིང་བ་འགོར་སྲིད་པ་ཡིན། འཛམ་གླིང་གི་དཀྱིལ་ཐིག་དང་ཐག་ཉེ་སར་གནམ་གཤིས་བརྟན་པོ་མེད་པའི་རྐྱེན་གྱིས་འགྱུར་ལྡོག་དེ་ལྟར་ཡོང་གི་ཡོད་ཅེས་སློབ་དཔོན་ཕཱ་ཨོ་ལགས་ཀྱིས་གསུངས་དོན།
Around about half of all years are ཆ་སྙོམས་བྱས་ན་ལོ་བཞིའི་ནང་ལོ་གཅིག་ཨེལ་ནི་ནོ་དང་ལོ་གཅིག་ལ་ནི་ན་ལོ་གཉིས་ཙམ་ཞིག་ནིའུ་ཏྲོལ་ཞེས་པ་ཆ་སྙོམས་ཅན་གྱི་གནམ་གཤིས་ཡོང་གི་ཡོད། ཨོ་སི་ཀྲི་ལི་ཡའི་གནམ་གཤིས་སྔོན་བརྡའི་ལས་ཁུངས་ཀྱིས་གནམ་གཤིས་འགྱུར་ལྡོག་གི་བྱུང་རྐྱེན་གཙོ་བོ་ཁག་ནི་ཆར་ཆུའི་བབས་ཚད་དང་རྒྱ་མཚོའི་ཚ་དྲོད། རླུང་ཁམས་ཀྱི་གནོན་ཤུགས། སྤྲིན་པ་ཆགས་སྟངས། ལྷགས་པའི་ཤུགས་དང་རྒྱ་མཚོའི་རྦ་རླབས་སོགས་ལ་བརྟེན་ནས་ཡོད་པ་འགྲེལ་བརྗོད་གནང་ཡོད། སྤྱིར་ཨེལ་ནི་ནོ་སྐབས་ཨོསྟ་རེ་ལི་ཡའི་ནང་ཆར་ཆུ་དཀོན་པ་དང་ཐན་པ་བྱུང་གི་ཡོད་པ་ཤོད་སྲོལ་ཡོད་ཀྱང་ཨེལ་ནི་ནོ་སྐབས་ཐན་པ་བྱུང་གི་ཡོད་པར་ཁྱབ་པ་མེད། དཔེར་ན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་མེ་སྐྱོན་ཚབས་ཆེན་བྱུང་སྐབས The Indian Ocean Dipole། IOD། ཞེས་པའི་བྱུང་རྐྱེན་གཞན་ཞིག་ལ་ཡང་ཐུག་ཡོད། གནམ་གཤིས་ཀྱི་བྱུང་རྐྱེན་དེ་རྒྱ་གར་རྒྱ་མཚོ་ལ་བརྟེན་ནས་ཡིན་པ་དང་དེས་ཨོསྟ་རེ་ལི་ཡར་ཆར་ཆུ་ག་ཚོད་བབས་པར་ཐད་ཀར་ཤུགས་རྐྱེན་ཐེབས་ཀྱི་ཡོད།

བྱུང་རྐྱེན་དེ་བརྒྱུད་རྒྱ་མཚོའི་ལྷོ་ཕྱོགས་ཁུལ་དུ་ལྷགས་པ་སྟངས་འཛིན་བྱེད་ཀྱི་ཡོད་པ་དང་དེའི་སྐབས་ལྷགས་པ་ལྷོ་ཕྱོགས་སུ་ཁ་ཕྱོགས་པར་བརྟེན་ཨོས་ཏྲེ་ལི་ཡའི་ལྷོ་ཕྱོགས་ཁུལ་དུ་གནམ་གཤིས་སྐམ་པོ་ཆགས་པ་དང། ཤར་ཕྱོགས་ནས་ལྷགས་པ་མང་རུ་བརྒྱབ་པར་བརྟེན་ཆར་ཆུ་བྱུང་གི་ཡོད་པ་ཡིན། ཡང་སྐུ་ཞབས་ཕཱ་ཨོ་ལགས་ཀྱིས་གོ་ལའི་གནམ་གཤིས་འགྱུར་ལྡོག་གིས་རྐྱེན་པས་ཁོར་ཡུག་དང་རླུང་ཁམས་ལ་འགྱུར་བ་འགྲོ་གི་ཡོད་ཅེས་ཁོང་གིས་གསུངས་དོན། ཉི་ཟླའི་གནམ་གཤིས་འཕོ་འགྱུར་གྱི་འབྱུང་རྐྱེན་སྐོར་བསམ་བློ་བཏང་སྐབས་རང་བྱུང་གི་རྐྱེན་ཁོ་ན་མ་ཡིན་པར་མིས་བཟོས་པའི་གནམ་གཤིས་འགྱུར་ལྡོག་གི་རྐྱེན་རྣམས་ངོ་འཕྲོད་པ་དགོས་དཔེར་ན་གོ་ལའི་ཆ་སྙོམས་ཚ་དྲོད་འཕར་བ་དང་རྒྱ་མཚོའི་མཐོ་ཚད་འཕར་བ་སོགས་རང་བྱུང་མ་ཡིན་པའི་ཁོར་ཡུག་གི་འབྱུང་རྐྱེན་རྣམས་ལ་བརྟེན་ནས་གནམ་གཤིས་ལ་ཡང་འགྱུར་བ་འགྲོ་གི་ཡོད་པ་གསལ་པོ་རེད།